ཨ་མེ་རི་ཀའི་རྒྱལ་ས་ཝཱ་ཤིན་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་བཅུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་དགུ། རེས་གཟའ་ཉི་མའི་སྔ་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མེ་དབྱངས་སྒྲོལ་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་ཐེངས་འདིའི་ལེ་ཚན་ཁག་རིམ་པས་སྙན་སྒྲོན་ཞུ་བ་ཡིན།

Australia གྲོང་ཁྱེར Sydney ནང་ཉིན་གཉིས་རིང་གི་ཚོགས་འདུ་ཞིག་བསྐོང་ཚོགས་གནང་རྒྱུ་ཡིན་པར་དམིགས་ནས་བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་དང་བདེ་སྲུང་དྲུང་ཆེ་གཙོ་བོར་གྱུར་པའི་བདེ་སྲུང་ལས་ཁུངས་ཀྱི་ལས་བྱེད་ཁག་ཅིག Australia ནང་ཆེད་ཕེབས་གནང་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་མ་གཅིག་ཚོགས་པའི་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ།

གྲའུ་དཔོན་རིན་ཆེན་ཚེ་རིང་ལགས་ནི་བོད་སྒ་སྐྱེ་དགུ་མདོ་གྲའུ་ཚང་ཁྱིམ་ཚང་དུ་འཁྲུངས་པ་ཞིག་དང་ཁོང་ནི་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོར་རྒྱ་དམར་གྱིས་བོད་བཙན་འཛུལ་བྱེད་སྐབས་བོད་བསྟན་སྲིད་རང་དབང་གི་ཆེད་དུ་མདོ་ཁམས་ཆུ་བཞི་སྒང་དྲུག་བསྟན་སྲུང་དང་བླངས་དམག་གི་སྒྲིག་འཛུགས་ཐོག་མར་དབུ་འཛུགས་གནང་སྐབས་ཀྱི་མི་སྣ་གཙོ་བོའི་གྲས་སུ་ཡིན་པ་རེད་འདུག་ཡང་སྒང་ཏོག་ས་གནས་མདོ་ཁམས་ཆུ་བཞི་སྒང་དྲུག་ཚོགས་པའི་ཚོགས་གཙོ་ཀརྨ་གཡུལ་རྒྱལ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན་ལྟར་ན།

ཤིང་ངན་དེ་ད་ཅིག་གནང་ནས་ད་ཡིན་ན་མིན་ན་ཅིག་དེ་འདྲ་ཡིན་ས་རེད་བ་དེ་འདྲའི་རེད་བ་ཅིག་རེད། ཡང་འདི་ལོའི་སྤྱི་ཟླ་དྲུག་པའི་ནང་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཀམ་རའོ་གཞིས་ཆགས་སུ་རྟེན་གཞི་བྱས་པའི་སྒ་སྐྱེ་དགུ་མདོའི་ས་སྐྱ་རྩེ་ཆེན་བསམ་འགྲུབ་གླིང་དགོན་གྱི་དགེ་འདུན་པ་གཙོ་བོར་གྱུར་པའི་གཞིས་མི་དང་གྲའུ་དཔོན་རིན་ཆེན་ཚེ་རིང་ལགས་ཀྱི་བུ་མོ་ཚེ་བརྟན་བུ་ཁྲིད་ལགས་སུ་དམིགས་བསལ་མཇལ་ཁ་བསྩལ་སྐབས ྋགོང་ས་མཆོག་གིས།

དམ་པ་ཁོང་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཟླ་བ་དགུ་པའི་ཚེས་གཉིས་ཉིན་བོད་མིའི་མང་གཙོའི་གཞུང་དབུ་བརྙེས་པའི་དགའ་སྟོན་མཛད་སྒོ་ཐོག་མ་དེ་གནང་སྟེ་བོད་མི་མང་སྤྱི་འཐུས་སྐབས་དང་པོར་ཆོས་ལུགས་ཆོལ་གསུམ་དང་བཅས་པའི་མི་གྲངས་བཅུ་གསུམ་བསྐོ་གཞག་གནང་པའི་ཁྲོད་ཁོང་མདོ་སྟོད་སྤྱི་འཐུས་སུ། བསྐོ་གཞག་གནང་ཞིང་བོད་མི་མང་སྤྱི་འཐུས་སྐབས་དང་པོ་ནས་གསུམ་པ་བར་དང་སྐབས་དྲུག་པ་བཅས་ལས་ཡུན་བཞིའི་རིང་མདོ་སྟོད་ཀྱི་སྤྱི་འཐུས་གནང་ཡོད་པ་མ་ཟད་མདོ་ཁམས་ཆུ་བཞི་སྒང་དྲུག་དབུས་རྒྱུན་སྐབས་རིམ་པའི་ནང་ཚོགས་གཙོ་དང་ཚོགས་གཞོན་བཅས་ཀྱི་འགན་ཁུར་དང་མདོ་ཁམས་ཆུ་བཞི་སྒང་དྲུག་གི་ལོ་རྒྱུས་དེབ་ཐེར་བཞི་ཡི་རྩོམ་སྒྲིག་ཚོགས་ཆུང་གི་ཚོགས་གཙོ་ལོ་མང་གནང་མྱོང་ཡོད་པ་སྒང་ཏོག་ས་གནས་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཙོ་ཀརྨ་གཡུལ་རྒྱལ་ལགས་ཀྱིས་གསུངས་དོན།

དེ་འདྲའི་དང་པོ་དེ་མར་ད་ཟིན་བྲིས་འདྲ་བོ་དེ་བཟོས་མཁན་དེ་ཁོང་རྣམ་པ་དེ་འདྲས་དེ་འདྲ་ནས་ཚོགས་གཙོ་གནང་ནས་ཨ་ནི་ཟིན་བྲིས་དེ་འདྲས་བཟོས་པ་དེ་ཨོ་དེ་འདྲས་འདྲ་བོ་ཞིག་རེད་ཤག།
ཡང་དམ་པ་ཁོང་ནི་རྒྱ་གར་བྱང་ཕྱོགས་ཀམ་རའོ་བོད་མིའི་གཞིས་ཆགས་ཐོག་མར་གསར་འཛུགས་གནང་སྐབས་སུ་སྐུ་ལས་བསྐྱོན་མཁན་གཙོ་བོའི་གྲས་སུ་ཡིན་པ་དང་ཁོང་ནི་བོད་མིའི་འཐབ་རྩོད་དང་འབྲེལ་ལོ་རྒྱུས་ལྡན་པའི་བཙན་བྱོལ་བ་མི་རབས་ཐོག་མའི་གྲས་སུ་ཆགས་ཀྱི་ཡོད་པ་རེད་ཁོང་འདས་གྲོངས་སུ་གྱུར་བ་ནི་བོད་མི་སྤྱི་དང་ལྷག་པར་དུ་མདོ་སྟོད་མི་དམངས་ལ་གྱོང་གུད་ཆེན་པོ་ཞིག་ཡིན་པ་སྒང་ཏོག་ས་གནས་མདོ་ཁམས་ཆུ་བཞི་སྒང་དྲུག་གི་ཚོགས་གཙོ་ཀརྨ་གཡུལ་རྒྱལ་ལགས་ཀྱིས་གསུང་གི་འདུག་ད་ལྟའི་ཆར་དམ་པ་ཁོང་གི་སྐུ་ཕུང་བདེ་སྐྱིད་གླིང་བོད་མིའི་གཞིས་ཆགས་སུ་ཉིན་གྲངས་གསུམ་རིང་བཞག་གནང་རྒྱུ་དང་དེ་རྗེས་ཁོང་གི་སྐུ་ཕུང་ཀམ་རའོ་བོད་མིའི་གཞིས་ཆགས་སུ་གདན་ཞུས་ཀྱིས་སྐུ་ཕུང་ཞུགས་འབུལ་གནང་རྒྱུ་ཡིན་པ་རེད་འདུག། ཡང་འདི་ཚེས་ཉི་ཤུ་རྩ་དགུའི་ཉིན་སྒང་ཏོག་ས་གནས་མདོ་ཁམས་ཆུ་བཞི་སྒང་དྲུག་ཚོགས་པའི་གོ་སྒྲིག་ཐོག་དམ་པ་ཁོང་གི་ཆེད་དུ་བསྔོ་སྨོན་མཆོད་འབུལ་དང་སྨོན་ལམ་གསོག་སྒྲུབ་གནང་རྒྱུ་ཡིན་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད།

དེར་ཕེབས་པའི་བདེ་སྲུང་ལས་བྱེད་ཚོར་ཕེབས་བསུའི་སྣེ་ལེན་གཟབ་རྒྱས་ཞུས་གནང་འདུག་དེ་ཡང་གོང་ཞུས་ལྟར་ཨོ་སི་ཁྲུ་ལི་ཡ་ཁུལ་དུ་བཞུགས་པའི་བོད་མི་ཆབ་སྲིད་བཙོན་ཟུར་དང་འབྲེལ་ཡོད་པ་རྣམ་པ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་བར་འབྲེལ་ལམ་དམ་ཟབ་ཏུ་གཏོང་རྒྱུའི་ཆེད་དུ་འདི་ཟླའི་ཚེས་སུམ་ཅུ་སོ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་གྲངས་གཉིས་རིང་གི་ཚོགས་ཆེན་ཞིག་ཨོ་སི་ཁྲུ་ལི་ཡའི་གྲོང་ཁྱེར་སིད་ནི་ནང་སྐོང་འཚོགས་གནང་རྒྱུ་ཡིན་པར་དམིགས་ཏེ།

དེར་འདུས་པའི་དགེ་རྒན་དང་སློབ་ཕྲུག་ཚོར་འཚམས་འདྲི་གནང་བ་དང་སྦྲགས་དེར་ཡོད་བོད་པའི་སློབ་ཕྲུག་ཚོས་མཛད་སྒོའི་ཐོག་བོད་སྐད་དང་བོད་ཡིག་ཀློག་སྟངས་སོགས་པའི་ཐད་ལ་བསྔགས་བརྗོད་ཆེན་པོ་གནང་བ་དང་སྦྲགས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་བོད་མི་ཚོ་ས་གནས་ག་པར་བཞུགས་ཡོད་ཀྱང་ཧྲ་ཏག་ཏག་ཡོད་པའི་སྐོར་སོགས་བཀའ་སློབ་གནང་འདུག་ཉེ་ལམ་ཨོ་སི་ཁྲུ་ལི་ཡའི་རྒྱལ་ཡོངས་བོད་རིགས་སྤྱི་མཐུན་ཚོགས་པའི་འགན་འཛིན་ལྷན་ཚོགས་ཐེངས་བདུན་པའི་ཐོག་གྲོས་ཆོད་ཅིག་བཞག་གནང་བའི་ནང། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་བཙན་བྱོལ་དུ་ཕེབས་རྗེས་རྒྱ་གར་འཕགས་པའི་ཡུལ་དུ་བཙན་བྱོལ་བོད་མིའི་སྒྲིག་འཛུགས་བཙུགས་ཏེ་བོད་དོན་བདེན་མཐའ་གསལ་ཐབས་དང་བོད་མིའི་སྤྱི་ཚོགས་བདེ་དོན་བཅས་ལ་བློ་ཡུལ་ལས་ཤོང་དཀའ་བའི་བཀའ་དྲིན་བསྐྱངས་པ་མ་ཟད་བོད་མིའི་རྩ་དོན་ལ་འབད་པ་གནང་མཁན་ཆབ་སྲིད་བཙོན་ཟུར་དང་འབྲེལ་ཆགས་འབྲེལ་ཡོད་རྣམས་ལ་ཡང་དམིགས་བསལ་མཐུན་སྦྱོར་གནང་ཡོད་ཀྱང་ད་ཆ་རྒྱ་ནག་གིས་ཕྱི་མིག་བསླུ་བྲིད་ཀྱིས་ཚོགས་བཙུགས་དཔུང་བསྒྲིགས་བྱས་ཏེ་བོད་མི་ཁག་ཅིག་བོད་ནང་གཉེན་འཕྲད་དང་ལྟ་སྐོར་ལ་ཁ་གཡར་ནས་མགོ་སྐོར་གཏོང་བཞིན་པར་རང་རེའི་དཔོན་གྲོགས་ཡོངས་ནས་ལངས་ཕྱོགས་བརྟན་པོས་དོགས་ཟོན་དང་ཡིད་གཟབ་གནང་དགོས་གལ་ཆེ་ཅེས་སྤྱི་ཟླ་བཅུ་པའི་ཚེས་བཅོ་ལྔ་ཉིན་འབོད་སྐུལ་གསལ་བསྒྲགས་དེ་བསྐྱངས་ཡོད་པ་རེད། བཀའ་བློན་རྒྱ་རི་སྒྲོལ་མ་མཆོག་སྐབས་བཅུ་དྲུག་པའི་བཀའ་ཤག་གི་བདེ་སྲུང་བཀའ་བློན་གྱི་ཐུགས་འགན་བཞེས་པའི་རྗེས་ཨོ་སི་ཁྲུ་ལི་ཡའི་ནང་གཞུང་འབྲེལ་འཚམས་གཟིགས་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། བོད་ནང་རྒྱ་ནག་གཞུང་གིས་བོད་ཡིག་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ཀྱིས་བོད་མིའི་སེམས་ནང་ཁོང་ཁྲོ་ལངས་བ་དང། བོད་པ་ཡིན་པའི་འདུ་ཤེས་ཇེ་ཆེར་འགྲོ་བའི་འབྲས་བུ་ལྡོག་ཕྱོགས་ནས་སྨིན་གྱི་རེད་ཅེས་ཧྥ་རན་སིའི་མི་རིགས་བོད་ཀྱི་སྐད་ཡིག་ཆེད་མཁས་པ་ནི་ཁོ་བདེ་ཆེན་རབ་བརྟན་ལགས་ནས་ངོས་འཛིན་གནང་གི་འདུག་དེའི་སྐོར་བློ་བྷེ་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་གཤམ་ལ་གསན་རོགས་གནང། རྒྱ་ནག་གཞུང་གིས་བོད་ནང་གི་ས་ཁུལ་སྤྱི་དང་ཁྱད་པར་སི་ཁྲོན་ཞིང་ཆེན་གྱི་མངའ་ཁོངས་སུ་ཆ་བགོས་བྱས་པའི་དཀར་མཛེས་བོད་རིགས་རང་སྐྱོང་ཁུལ་དུ་འདི་ལོར་སྤྱི་ཟླ་དགུ་པའི་ནང་སློབ་འགོ་བཙུགས་པ་ནས་བཟུང་བོད་ཡིག་སློབ་འབྲིང་ཁག་ཏུ་བོད་ཡིག་གི་ཁྲིད་གཞི་ཁག་མེད་པར་བཟོས་ཏེ་ཕྱིར་བསྡུ་བྱས་པ་དང་རྔ་བའི་བོད་རིགས་རང་སྐྱོང་ཁུལ་དུའང་ལོ་ཤས་ནས་བཟུང་སྲིད་ཇུས་དེ་ལག་བསྟར་གྱི་ཚོད་ལྟ་ཐེངས་མང་བྱས་པར་ངོ་རྒོལ་གྱི་གནས་ཚུལ་ལྷག་བཞིན་པ་སོགས་ཀྱི་ཐད། བོད་ནང་མི་ལོ་ཉི་ཤུ་ལྷག་རིང་བོད་ཀྱི་སྐད་ཡིག་རིག་གཞུང་གི་ཐོག་ཉམས་ཞིབ་ཕྱག་ལས་གནང་སྟེ། བོད་ཀྱི་སྐད་བརྡ་རིག་པ་གི་ཆེད་ལས་མཁས་པ་ཡུ་རོབ་ཧྥ་རན་སི་ནས་ཡིན་པ་སྐུ་ཞབས་ནི་ཁོ་ལ་སི་ཁྲིར་ནེ་ཏྲི་ལགས་ནས། རྒྱ་ནག་གཞུང་གིས་བོད་ཡིག་སློབ་གྲྭ་མང་བོར་སྒོ་བརྒྱབ་པ་དང་སློབ་ཚན་ཕྱིར་བསྡུ་བྱེད་བཞིན་པ་སོགས་ནི། རྒྱ་ནག་གུང་ཁྲན་ཏང་རང་གི་ལྟ་བ་དེར་རྒྱབ་འགལ་ཆགས་ཏེ་བོད་ཀྱི་ཤེས་རིག་རྩ་མེད་བཟོ་མི་ཐུབ་པ་མ་ཟད། དོན་གྱིས་སྲིད་ཇུས་དེས་བོད་མིའི་སེམས་ནང་ཕར་ཁོང་ཁྲོ་བསླངས་པ་དང། རྒྱ་མིའི་ཤེས་རིག་ལ་མི་དགའ་བར་བོད་པ་ཡིན་པ་གི་འདུ་ཤེས་ཇེ་ཆེར་འགྲོ་རོགས་གི་འབྲས་བུ་ལྡོག་ཕྱོགས་ནས་སྨིན་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག། གུང་ཁྲན་ཏང་གི་དེ་ལས་བྱེད་སྟངས་དེ་སྒོ་དེ་སློབ་གྲྭ་སྒོ་བརྒྱབ་པ་ཡིན་ན་བོད་ཀྱི་ཤེས་རིག་རྩ་མེད་བཏང་ཡག་ཡོད་མ་རེད། ཡིན་ནའང་མི་ཁོང་ཁྲོ་ལང་ཡག་མི་རྒྱ་མིའི་ཤེས་རིག་ལ་མ་དགའ་ཡ་དེ་ཤུགས་ཆེ་རུ་ཆེ་རུ་འགྲོ་གི་རེད་དེ་བོད་པ་ཡིན་པའི་དེ་འདུ་ཤེས་ཤུགས་ཆེ་རུ་འགྲོ་གི་རེད་དེ་ལས་ལྡོག་ཕྱོགས་ཁོ་རང་གི་འབྲས་བུ་ཟེར་དེ་ཁོ་རང་གི་ལྡོག་ཕྱོགས་ཡོང་གི་རེད།

སྔགས་ནང་ལ་དཔེ་དེ་ཤུགས་ཆེན་པོ་ཆགས་ཡོང་གི་རེད། བྱས་ཙང་དེ་ཐབས་ཤེས་འདྲ་མིན་འདྲ་ཡོད་ཡོང་གི་རེད། ཡང་ཁོང་གིས་བོད་ལ་ཐུན་མོང་མ་ཡིན་པ་གི་ལོ་རྒྱུས་རིང་པོ་ཡོད་པ་གི་གསོ་རིག་དང་ཆོས་ལུགས་ལྷག་པར་སྒོམ་དང་རྣལ་འབྱོར། མཚན་ཉིད་རིག་པ་དང་སྙན་ངག་སོགས་མང་པོ་ཡོད་པའི་བོད་ཡིག་སྟེང་གཟབ་མོ་བྱས་ན། འཛམ་གླིང་སྤྱི་ལ་སེམས་ཁམས་རིག་པ་དང་ཚད་མ་རིག་པ་ཁྱད་པར་ལ་ཕན་ཐོགས་ཡོད་པ་གི་མུར། བོད་ནི་རྒྱ་དཀར་ནག་གཉིས་ཀ་གི་བར་ན་ཡོད་པས་མི་རིགས་ཆེན་པོ་དེ་གཉིས་ཀ་གི་ལེགས་ཆ་ལེན་རྒྱུ་གལ་ཆེན་ཡིན་པ་དང། འཛམ་གླིང་ལ་ལྟ་བའི་ལྡེ་མིག་ལྟ་བུ་དེ་སོ་སོའི་བོད་སྐད་དེ་གཞི་རྩ་ལ་བཞག་ནས་དེང་རབས་ཀྱི་ཡར་རྒྱས་དང་ཟུང་འབྲེལ་གི་སྒོ་ནས་འགྲོ་ཐུབ་ན། བཙན་བྱོལ་ནང་བོད་མི་གཞོན་སྐྱེས་ཚོར་བོད་ཡིག་སློབ་སྦྱོང་གི་གོ་སྐབས་མང་བོ་ཡོད་པ་དེ་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་སོང།
བྱས་ཙང་ད་ལྟ་དེ་བོད་པའི་ལོ་གཞོན་གཞོན་དེ་ཚོ་དེ་གོ་སྐབས་ཧ་ཅང་མང་བོ་ཡོད་རེད་སོ་སོའི་སློབ་སྦྱོང་བྱས་ཙང་དེ་བོད་སྐད་བོད་ཡིག་ཐོག་ནས་ཡོད་རེད་དེའི་སྒང་ལ་ཡག་ནི་ཕྱི་རྒྱལ་སྐད་ཤེས་ཀྱི་རེད་རྒྱ་སྐད་ཡིན་ན་འདྲ། ཨིན་ཇི་སྐད་ཡིན་ན་འདྲ་རྒྱ་གར་སྐད་ཡིན་ན་འདྲ་བྱས་ཙང་ཕུན་སུམ་ཚོགས་པོ་ཆགས་ཡོང་གི་འདུག།
བོད་ཀྱི་སྐད་ཡིག་གི་སྐོར་ཆེད་མཁས་པ་ཧྥ་རན་སི་གི་མི་རིགས་ནི་ཁོ་ལཱ་སི་ཁྲུར་ནེ་ཏྲི་ལགས་ནི། སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོར་ཧྥ་རན་སི་གི་རྒྱལ་ས་པེ་རི་སི་གི་སློབ་ཆེན་དུ། བོད་ཀྱི་སྐད་ཡིག་ཞིབ་འཇུག་གི་འབུམ་རམས་པ་གི་དམ་བཅའ་བཞག་པ་ནས་བཟུང། རྒྱ་གར་དང་པ་ཀི་སི་ཐན་བལ་པོ་དང་འབྲུག། བོད་ཀྱི་ས་ཁུལ་འདྲ་མིན་དུ་ཆེད་བསྐྱོད་ཀྱིས་བོད་ཀྱི་སྐད་ཡིག་གི་ཁྱབ་ཁོངས་མི་རིགས་ཚོ་གི་ཁ་སྐད་ལ་ཞིབ་འཇུག་གནང་ཡོད་པ་མ་ཟད། ལྷག་པར་བོད་ཀྱི་སྤྱི་ཚོགས་ཚན་རིག་ཁང་དུ་ལོ་མང་གི་རིང་ཞིབ་འཇུག་གི་ཕྱག་ལས་གནང་ཡོད་པ་དང།

བི་ཛ་མཐོང་མཆན་མ་སྤྲད་པའི་ཁར་ཁོ་མོ་སློབ་གཉེར་ཁང་ནས་ཕྱིར་འབུད་བཏང་ཡོད་ལུགས་ཧྥ་རན་སི་གསར་ལས་ཁང་ནས་སློབ་གཉེར་ཁང་འདིའི་དྲ་རྒྱའི་གནས་ཚུལ་ཞིག་ལུང་འདྲེན་གནང་འདུག་གོང་དུ་ཞུས་པའི་ཉམས་ཞིབ་པ་རོ་ཝེ་ན་ཧྭ་ཕྱི་ལོ་ཉིས་སྟོང་བཞི་ལོར་དེ་སྔ་གནམ་བདེ་སྒོ་མོ་ཆེའི་དོན་རྐྱེན་སྐབས་སློབ་ཕྲུག་དང་མི་མང་ཁྲི་ཚོ་མང་པོས་སྲིད་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་བའི་སྐབས་དངོས་སུ་མྱོང་མཁན་ཞིག་བཙན་བྱོལ་དུ་འབྱོར་བའི་རྗེས་ཁོང་གི་ལོ་རྒྱུས་བྲིས་རྩོམ་སྤེལ་གནང་ཡོད་པ་རེད། ཁོང་ནི་དེ་སྔ་ཁེ་ན་ཏྲའི་ཀྲོ་རན་ཀྲོ་སློབ་གཉེར་ཁང་ནས་འབུམ་རམས་པ་ཐོན་ཞིང་ཨ་མི་རི་ཀའི་ཧར་ཝར་གཙུག་ལག་སློབ་གཉེར་ཁང་དུ་ཕྱག་ལས་གནང་འདུག་ལ་དེ་ནས་རིམ་པས་ཧོང་ཀོང་ཀྲུང་ཝེ་སློབ་གྲྭ་ཆེན་མོའི་ནང་དགེ་རྒན་གྱི་ཕྱག་ལས་གནང་རྒྱུ་འགོ་འཛུགས་གནང་པ་ཞིག་ཡིན་པ་རེད། སྤྱིར་བཏང་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་ཧོང་ཀོང་རྒྱ་ནག་གིས་དབྱིན་ཇིའི་དབང་འོག་ནས་དངོས་སུ་རྩིས་ལེན་བྱས་པའི་སྐབས་རྒྱལ་ཁབ་གཅིག་ལ་ལམ་ལུགས་གཉིས་སྤྲོད་རྒྱུའི་ཁས་ལེན་བྱས་ཡོད་ཀྱང་དེར་བརྩི་འཇོག་མ་བྱས་པར་རིམ་པས་ཧོང་ཀོང་མི་དམངས་ཀྱི་རང་དབང་དང་དམངས་གཙོའི་ལམ་ལུགས་སོགས་ལ་འགྱུར་བ་བཏང་སྟེ་མཐའ་མ་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱལ་ཁབ་བདེ་འཇགས་སྲུང་སྐྱོབ་ཟེར་བའི་ཁྲིམས་སྒྲིག་གསར་གཏོད་བྱས་པའི་འོག་དེ་བས་དམ་དྲག་ཆེ་རུ་བཏང་སྟེ་མཐའ་ན་གནམ་བདེ་སྒོ་མོ་ཆེའི་ཐང་ཆེན་གྱི་དོན་རྐྱེན་གྱི་དུས་དྲན་སྲུང་བརྩི་ཞུ་རྒྱུ་དྲུག་པའི་ཚེས་བཞིའི་དུས་ཚིགས་སྲུང་བརྩི་ཞུ་རྒྱུར་བཀག་སྡོམ་བྱས་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་བོད་ནང་གི་ཕྲུ་གུ་ཚོར་གཏན་འཇགས་སློབ་གྲྭའི་ནང་བཙན་ཤེད་ཀྱི་ཐོག་ནས་སློབ་འཇུག་བྱེད་བཞིན་ཡོད་པའི་སྲིད་བྱུས་དེ་ནི། བོད་ཕྲུག་རྣམས་རྒྱ་མིའི་ལྟ་བ་ཅན་དུ་བསྒྱུར་ཐབས་ཤིག་ཡིན་ལུགས་བཀོད་འདུག་དེ་ཡང་ཨེ་ཕི་གསར་ལས་ཁང་ནས་གནས་ཚུལ་སྤེལ་བར་གཞིགས་ན་འདས་པའི་ལོ་ཤས་ནས་བཟུང་རྒྱ་ནག་གཞུང་ནས་བོད་ནང་གི་ཕྲུ་གུ་ས་ཡ་གཅིག་ཙམ་བཙན་ཤེད་ཀྱི་ཐོག་ནས་རྒྱ་ནག་ནང་གཏན་འཇགས་སློབ་གྲྭའི་ནང་གཏོང་གི་ཡོད་པ་ནི། བོད་མིའི་ངོ་བོ་དང་སྐད་ཡིག་སོགས་རྩ་མེད་བཟོ་ཐབས་དང་དམིགས་བསལ་བོད་མི་རྒྱ་མིའི་ལྟ་བ་ཅན་དུ་བསྒྱུར་ཐབས་ཀྱི་སྲིད་བྱུས་ཤིག་ཡིན་པ་ཕྱིའི་ཡུལ་གྲུ་ཁག་ནས་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད་ཅེས་ལུང་འདྲེན་བྱས་འདུག་འོན་ཀྱང་གོང་ཞུས་གནས་ཚུལ་ནང་མུ་མཐུད་བཀོད་པར་གཞིགས་ན་རྒྱ་ནག་ཏུ་ཤམ་བྷ་ལ་ཟེར་བའི་སློབ་གྲྭའི་སློབ་སྤྱི་ཁམས་བཀྲ་ཤིས་ཟེར་བས་བོད་ནང་བོད་པའི་སློབ་ཕྲུག་ཚོར་ལུང་ཁུག་ས་ཁུལ་དུ་ཁ་ཐོར་དུ་གནས་སྡོད་བྱེད་ཀྱི་ཡོད་པར་བརྟེན་རྒྱ་ནག་གཞུང་ནས་དམིགས་བསལ་བོད་མི་ཚོར་མཐུན་རྐྱེན་སྐྲུན་ཐབས་སུ་ཆ་རྐྱེན་སོགས་མཐུན་འགྱུར་སྦྱོར་སྤྲོད་ཀྱི་ལམ་ནས་དམིགས་བསལ་གནང་གི་ཡོད་པ་རེད་ཅེས་གང་ལྟར་རྒྱ་ནག་གཞུང་གིས་བོད་མིའི་ཐོག་དམིགས་བསལ་གཟིགས་སྐྱོང་གནང་བ་ཞིག་ཡིན་པ་ལས་ཕྱི་ཕྱོགས་ནས་སྐྱོན་བརྗོད་བྱེད་བཞིན་པའི་གནད་དོན་བདེན་པ་མེད་པའི་རྣམ་པ་སྟོན་འདུག། སྤྱིར་བཏང་ཕྱི་ཕྱོགས་སུ་གནས་པའི་བོད་མི་དང་ཐོབ་ཐང་དོན་གཉེར་བ་ཚོས་རྒྱ་ནག་གཞུང་ནས་འདས་པའི་ལོ་ཤས་ནས་བཟུང་བོད་ནང་གི་ཕྲུ་གུ་ཐ་ན་ལོ་ལྔ་དྲུག་ཚུན་ཆད་ཀྱང་རང་ཉིད་ཀྱི་ཕ་མ་དང་ཁ་བྲལ་ནས་རྒྱ་ནག་ནང་གཏན་འཇགས་སློབ་གྲྭའི་ནང་བཅུག་སྟེ་བོད་མིའི་སྐད་ཡིག་དང་རིག་གཞུང་རྣམས་བརྗེད་དུ་བཅུག་ནས་རྒྱ་ནག་གུང་ཁྲན་གྱི་ལྟ་བ་སློབ་ཁྲིད་བྱེད་ཀྱི་ཡོད་ལུགས་སྐྱོན་བརྗོད་དང་མཉམ་འབྲེལ་རྒྱལ་ཚོགས་དང་འབྲེལ་ཡོད་ཁག་ལ་ཞུ་གཏུག་རིམ་པ་འབུལ་བཞིན་ཡོད་པ་རེད།

གཉིས་ཕྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཉིས་ནས་བཅོ་བརྒྱད་བར་ཨ་མི་རི་ཀའི San Francisco དུ་བསྐོང་ཚོགས་གནང་རྒྱུ་ཡིན་པའི་ཨེ་ཤེ་ཡ་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་གླེང་སྟེགས་ཐོག་ཚོགས་བཅར་ཕེབས་ཀྱི་ཡོད་པ་ལྟར་ཟུར་དུ་མཇལ་འཕྲད་གནང་རྒྱུ་ཡིན་འདུག། ཡང་རྒྱ་ནག་དམར་ཤོག་ཚོགས་པའི་སྲིད་བློན་ཟུར་པ་ལི་ཁེ་ཆང་འདས་གྲོངས་སུ་ཕྱིན་པ་དེས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་ལ་ཇི་ལྟར་ཉེན་ཁ་ཞིག་ཡིན་པའི་སྐོར་སྦི་སྦི་སི་གསར་ལས་ཁང་གིས་གནས་ཚུལ་དཔྱད་བརྗོད་ཞིག་སྤེལ་འདུག།

VPN ཞེས་པའི་རྒྱ་ནག་གི་དམར་ཤོག་ཚོགས་པས་བཀག་སྡོམ་མི་ཐུབ་པའི་དྲ་རྒྱ་བཀོལ་སྤྱོད་དེ་རིགས་ཐོག་དམ་དྲག་ཤུགས་ཆེ་བྱེད་འགོ་བཙུགས་ཡོད་པ་དང་དེ་ཡང་གཙོ་བོ་ལི་ཁེ་ཆང་དཔལ་འབྱོར་ཐོག་གུ་ཡངས་ཅན་ཞིག་ཡིན་པས་ཁོང་འདས་གྲོངས་སུ་གྱུར་བར་མྱ་ངན་བྱེད་མཁན་ཚོས་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་ལ་སྐྱོན་བརྗོད་མི་ཡོང་བར་འབད་བརྩོན་ཆེན་པོ་བྱེད་ཀྱི་ཡོད་པ་རེད། ཡང་གནས་ཚུལ་ནང་རྒྱ་ནག་ནང་ཁོང་ལ་མྱ་ངན་གུས་འདུད་བྱེད་མཁན་ཚོས་དྲ་ཐོག་ལ་མཆན་རྒྱབ་སྐབས་རྒྱ་ནག་གཞུང་གིས་གནས་ཚུལ་ཞིབ་བཤེར་གྱི་བཀག་སྡོམ་ཀྱང་བྱེད་ཀྱི་ཡོད་པ་རེད་འདུག་ལི་ཁེ་ཆང་ནི་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་འགོ་ཁྲིད་བྱས་པའི་རྒྱ་ནག་གི་ཆེས་མཐོའི་ལས་དོན་མང་པོར་བསམ་ཚུལ་མི་མཐུན་པ་བཏོན་མཁན་རྒྱ་ནག་ནང་དགོས་གལ་ཆེ་བའི་ནུས་ལྡན་གྱི་མི་སྣ་ཞིག་ཡིན་པ་མང་པོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། སྤྱིར་ལི་ཁེ་ཆང་རྒྱ་ནག་སྲིད་བློན་གྱི་འགན་འཁུར་འཁུར་བའི་དུས་ཡུན་ནང་རྒྱ་ནག་གི་ཆེས་མཐོའི་དཔོན་རིགས་བར་རྒྱ་ནག་གི་སྲིད་ཇུས་ལག་བསྟར་བྱེད་ཕྱོགས་ལ་སོགས་པའི་གནད་དོན་མང་པོའི་ཐོག་འགལ་ཟླ་ཤུགས་ཆེན་པོ་བྱུང་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་མ་གཅིག་ཚོགས་པའི་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ་འཕགས་བོད་གཉིས་ཀྱི་ནད་པ་རྣམས་ལ་སྨན་བཅོས་ཀྱི་གཟེངས་བསྟོད་ཞབས་ཞུ་བསྒྲུབས་པ་ལ་ཆེ་བསྟོད་ཀྱིས་སྨན་པ Bettegowda གི་སྨན་ལས་མཁས་པའི་བྱ་དགའ་དང་པོ་གནང་རྒྱུའི་གསལ་བསྒྲགས་གནང་བ་སོགས་ཀྱི་གནས་ཚུལ་ཞིག་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བ་དེ་གཤམ་ལ་གསན་གནང་གི་རེད། ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་མ་གཅིག་ཚོགས་པས་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་དགའ་ལྡན་བྱང་རྩེ་གྲྭ་ཚང་གི་སྨན་ཁང་གི་གཙོ་འཛིན་སྨན་པ་དོན་གྲུབ་བཀྲ་ཤིས་ལགས་ནས་འཕགས་བོད་གཉིས་ཀྱི་ནད་པ་རྣམས་ལ་སྨན་བཅོས་ཀྱི་ཞབས་ཞུ་སྒྲུབ་པ་ལ་ཆེ་བསྟོད་ཀྱི་ངོས་འཛིན་ཞུ་ཆེད་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི John Hopkins སྨན་གྱི་མཐོ་སློབ་ཁང་གི་ཀླད་པའི་གཤག་བཅོས་སྨན་པ་དང་དབང་རྩའི་ཚན་རིག་པ་གྲགས་ཅན་ཅེ་ཏན་སྦེ་དོན་གོ་ཌ་གི་མཚན་ཐོག་ནས་སྨན་ལས་མཁས་པའི་གཟེངས་བསྟོད་ཕྱག་འཁྱེར་དང་བྱ་དགའ་གནང་རྒྱུའི་གསལ་བསྒྲགས་གནང་འདུག་ཅིང། ད་ལན་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ་ངོས་འཛིན་བྱ་དགའ་གནང་རྒྱུ་ཡིན་པ་དེའི་ཐོག་ཁོང་ལ་དགའ་ཚོར་དང་འབྲེལ་སེམས་འགུལ་འཕར་མ་ཞིག་ཐེབས་པ་མ་ཟད། དེས་ན་གཞོན་སྨན་པ་ཕྱི་རྒྱལ་ཡུལ་གྲུ་ཁག་ཏུ་བསྐྱོད་རྒྱུའི་ཚབ་ཏུ་གཞིས་ཆགས་ཁག་གི་ནང་ཞབས་ཞུ་བསྒྲུབ་རྒྱུའི་སེམས་འགུལ་ཐེབས་པའི་རེ་བ་ཡོད་སྐོར་འགྲེལ་བརྗོད་གནང་བྱུང།
ང་ཚོ་ཚང་མ་མི་ཡིན་པ་སོང་དེ་ལྟ་བུ་གཅིག་ག་དུས་ལས་ཀ་ཡག་གཅིག་བྱེད་ན་ཡོད་ཆེས་སུ་ལ་ཡོད་ཆེས་གཏོང་ལེན་ན་ཡང་དེ་ཆེས་གོ་རང་གོ་རང། སོ་སོ་ལ་སེམས་ཤུགས་འཕར་ཡ་འཕར་མ་འཕར་ཡ་ཅིག་དང་གཞན་པ་ཡང་བྱེ་མ་མུ་མཐུད་ནས་ད་ཨམ་ཆི་གཞན་པ་དེ་ནི་མང་པོ་ཡོད་རེད་བ། ཨ་ནི་མང་ཆེ་ཀྱི་ད་ཕྱི་གི་ཕལ་ཆེར་མུ་མཐུད་ནས་ལས་ཀ་བྱེད་མཁན་ད་གཞིས་ཆགས་ལ་ཕལ་ཆེར་མེད་པ་འདྲ་བོ་རེད་བ། དེའི་རྗེས་ད་གཞིས་ཆགས་ཁག་ལ་ལས་ཀ་བྱས་མུ་མཐུད་ནས་ད་ཅིག་སེམས་ཤུགས་འོ་ལས་ཀ་དེ་འདྲ་བྱེད་མཁན་ཚོ་ལ་ཨ་ནི་གཞན་པ་ཚོ་ལ་དེ་སེམས་ཤུགས་འཕར་ཡ་གི་རྣམ་པ་ཅིག

མིག་དཔེ་ཡར་ལྟོས་འགྲོ་ཅིག། དམིགས་པའི་ལྟོས་ཡར་འགྲོ་ཅིག་ཕྱག་ལས་དྲན་གྱི་འདུག་ཨ་ནི། སྨན་པ་དོན་གྲུབ་བཀྲ་ཤིས་ལགས་བྱ་དགའ་དེའི་འགྲན་རྩོད་བཞིའི་ཁྲོད་ནས་དྲག་འདེམས་བྱུང་བ་བཞིན་ཅིང། ཁོང་གིས་ད་བར་འདས་པའི་ལོ་ངོ་བཅོ་ལྔའི་རིང་འཕགས་བོད་གཉིས་ཀྱི་སྤྱི་ཚོགས་ནང་སྨན་པའི་ཞབས་ཞུ་བསྒྲུབས་ཅིང་དམིགས་བསལ་བྱང་རྩེ་གྲྭ་ཚང་གི་ནང་སྨན་བཅོས་སྡེ་ཚན་འདྲ་མིན་བཙུགས་པ་སོགས་ཀྱི་གཟེངས་བསྟོད་ཕྱག་ལས་མང་པོ་ཞིག་གནང་བ་དེ་དག་ལ་ངོས་འཛིན་ཐོབ་པ་བཞིན་སྐོར་སྨན་པ་དོན་གྲུབ་བཀྲ་ཤིས་ལགས་ཀྱིས་འགྲེལ་བརྗོད་གནང་བྱུང།
ཆ་རྐྱེན་དེ་འདྲའི་རེད་ཤག། ཀ་ན་ཀྲ་ལ་ནང་ལོགས་ལ་ལས་ཀ་བྱེད་དགོས། ཆགས་འདུག་ཨ་ནི་ལོ་མང་པོ་ཞིག་གི། གཞིས་ཆགས་ཁག་ནང་ལོགས་ལ་ལས་ཀ་བྱས་ཡོད་པ་ཨ་ནི་ཨམ་ཆི་དེ་ཚད་ལྡན་འདྲ་བོ་བྱེད། དེ Medical Capacity ལས་ཀ་འོ་དེ་ཨ་ནི། ད་སྤྱི་ཚོགས་ད་སྤྱི་བཏང་ཨ་ནི་ངས་ང་རང་ད་བྱང་རྩེ་སྨན་ཁང་བསྡད་བསྡད་བྱས་ནས་ལས་འགུལ་གསར་པ་མང་པོ་ཞིག་སྤེལ་ཡོད་པ་ད་མཁལ་མ། ལས་གཙང་མ་བཟོ་ཡས་ཀྱི་སྡེ་ཚན་ཅིག་བཙུགས་ཡོད་རེད Hepatitis ཀྱི B ཀྱི་དམིགས་བསལ་གྱི་སྡེ་ཚན་ཅིག་བཙུགས་ཡོད་རེད་ཨ་ནི། མཉམ་དུ་ལ་ང་དེ་ཡིས་ད་ལྟ་ལེགས་བཅོས་ལས་འཆར་ཨ་ནི RDTS ཀྱི NGO ཅིག་དེ་གི་ང Volunteer ལོ་མང་པོ་ཅིག་བྱས་ཏེ་ད་ཆ་རྐྱེན་མང་པོ་ཅིག་ལ་བལྟས་ནས་རེད་དྲན་གྱི་འདུག་ཆ་རྐྱེན་གཅིག་ལ་རེད་དྲན་གྱི་མི་འདུག། ཨ་ནི། དེ་བྱས་པའང་ཡང་ཅིག་དམིགས་བསལ་གྱི་ལག་ཁྱེར་ད་ལྟ Ultrasound བྱེད་ཡ་དང་དེ་འབྲེལ་གྱི་ཡང་ང་ལག་ཁྱེར་དམིགས་བསལ་དེ་འདྲ་ཡོད་ར་བ། མཉམ་དུ་ལ་ད་ལྟ་ཨམ་ཆི་གསར་པ་ཐོན་རྒྱུ་ཚོ་དེ་ལ་སྦྱོང་བརྡར་སྤྲད་ཡ་དང་ཨ་ནི Hepatitis B གི་ངའི་ལས་གཞི་མང་པོ་ཅིག་དེ་བྱས་ཡོད་རེད་ཨ་ནི Hepatitis B གི་ཐོག་ནས་ངའི་མང་གྲོགས་ཅིག་ཕྱི་རྒྱལ་ཁག་བར་ལ་ཟབ་སྦྱོང་ཆེ་པོ་དེ་འདྲ་ལ་ང་ཕར་སྐད་ཆ་བཤད་ཡ་གི་གོ་སྐབས་རག་ཡ་དང། ཆ་རྐྱེན་མང་པོ་ཅིག་ཏུ་བསྒྲུབས་ར་བ་ཨ་ནི་ད་ཡིན་འདུག་ཟིང་གི་དཔོན་མོ་ལ། ད་ལན་སྨན་པ་དོན་གྲུབ་བཀྲ་ཤིས་ལགས་སུ་ངོས་འཛིན་བྱ་དགའ་གནང་རྒྱུའི་གལ་གནད་རང་བཞིན་སྐོར་རྨ་བྱ་ཚོགས་པའི་དང་བླངས་ཞབས་ཞུ་བ་དང་ད་ལན་གཟེངས་རྟགས་ཚོགས་ཆུང་གི་ཚོགས་མི་ཡིན་པ། ན་གཞོན་ནུས་པའི་ལས་གཞིའི་འགན་འཛིན་ཀུན་བཟང་ཚེ་དཔལ་ལགས་ཀྱིས་ངོ་སྤྲོད་གནང་དོན་ལ། Doctor ཅེ་ཐེན་བྷེ་ཏེ་གོ་ཌ་གི་གཟེངས་རྟགས་དེ་ང་ཚོས་ད་མུ་མཐུད་ནས་བྱེད་ཐུབ་ཡས་ཀྱང་ང་ཚོའི་འབད་བརྩོན་རེད་ད་ད་ལྟ་ཐེངས་མ་དང་པོ་དེ་ཁོ་རང་འདི་བྱེད་དུས་བསམ་པ་དཔེ་ང་ཚོ་དགའ་ཚོར་ཆེན་པོ་ཡོད་ད་ཁོ་རང་འདྲ་བོ་ཡིན་ན་དགའ་ལྡན་བྱང་རྩེ་ལ་ཕྱག་ལས་གནང་ནས་སྤྱི་དང་གཅིག་ག་ལ་བར་བོད་ཁྱིམ་ནས་ཡར་འཚར་ལོངས་བྱས་ནས་སྤྱི་ཚོགས་ནང་ལ་མང་པོ་ཅིག་མཐོང་ཡོང་གི་ཡོད་རེད་བ། གདན་ས་ཁག་ཆེན་པོ་དེ་འདྲའི་སྒང་ལ་ལ་ཁོ་རང་གི་དམིགས་བསལ་ད Hepatitis ད་དེ་ནི་ད་མཆིན་པ་མཆིན་པའི་ནད་ཡམས་ཡོད་ར། གཙོ་བོ་ད་འཕྲོད་བསྟེན་སྒང་ལ་སྤྱི་ཡོངས་སྒང་ལ་ཁོ་རང་གོ་རྟོགས་སྤེལ་ཡ། ཨ་ནི་སྨན་ཁང་ལ་ག་དུས་འགྲོ་དགོས་ཡོད་མེད་འདི་སྒང་ལ་ཁོ་རང་ཚོས་གོ་རྟོགས་སྤེལ་ཡ་དེ་འདྲའི་གི་ཅིག་གི་དཔལ་གྱི་ལོ་མང་པོ་ཅིག་ཞབས་ཕྱི་ཞུས་གནང་འདུག་ཨ་དེ་གི་ད་རིང་འདི་ལ་དངོས་སུ Doctor Chetan Bettegowda གི་གཟེངས་རྟགས་དེ་ཁོ་རང་ལས་ལྷག་ག་ཅིག་ད་ལྟ་དེ་ལ་མཐོང་མ་སོང་དེ་གི་ཁོ་རང་ལ་ད་ཐེངས་མ་དང་པོ་དེ་ཁོ་རང་དེ། ཕུལ་དང་ང་ཚོ་པས་ད་བོད་པའི་སྤྱི་ཚོགས་ནང་ལ་དམིགས་བསལ་བརྡ་ལན་གསར་བ་ཅིག་ཁོ་རང་ཚོ་ཨམ་ཅི་ནང་ལ་སྤེལ་ཆེད་དུ་ཅིག་སྤྲད་ཡས་གི་ང་ཚོ་གི་རེ་བ་རེད་ལགས། ད་དུང་ཁོང་གིས་མུ་མཐུད་དེ་བྱ་དགའ་དེའི་རྒྱབ་ལྗོངས་སྐོར་གསུང་ཡས་ལ་མ་གཅིག་ཚོགས་པ་གསར་འཛུགས་གནང་མཁན་གྲས་ཡིན་པ། བཀྲ་ཤིས་རབ་རྒྱས་ལགས་དང་སྨན་པ Chetan Bettegowda རྣམ་གཉིས་བར་ནད་པ་དང་སྨན་པའི་འབྲེལ་ལམ་བྱུང་བའི་བརྒྱུད་རིམ་གྱི་ཐོག་ནས་བྱ་དགའ་དེ་གནང་རྒྱུའི་དགོངས་བཞེས་བྱུང་བ་བཞིན་པའི་འགྲེལ་བརྗོད་གནང་བྱུང།
བྱ་དགའ་དེའི་གཙོ་བོ་ཆེ་བའི་དེ་ད་ལྟ་ང་ཚོ་གི་མ་གཅིག་གི་གཙོ་བོ་འགན་འཛིན། Co-founder། བཀྲ་ཤིས་རབ་རྒྱས་ལགས་དང་ད་ལྟ་ཨམ་ཅི་ལ་འབྲེལ་བ་ཆགས་ཏེ་ར Chetan Bettegow Chetan Bettegowda ཀྲོ་ཝི་ན John Hopkins གི Brain Surgeon དཔེ་སྐད་གྲགས་ཚ་པོ་གཅིག་རེད་ཨ་ནི་ཁོ་རང་གཙོ་བོ Karnataka ནས་རེད་དོ་ཨ་ཁོ་རང་དང་འབྲེལ་བ་བྱུང་ནས་ཨ་ནི་ཁོ་རང་དང patient དང་ཨ་ནི་ཨམ་ཅི་བར་དུ་གི་ནད་པ་དང་ཨམ་ཅི་བར་དུ་གི་འབྲེལ་བ་དེ་བྱུང་ཡོད་ཙང་རང་ཨ་ནི་ཨམ་ཅི་ལགས་ཀྱི་ལས་ཀ་ལ་ཡི་རང་སྐྱེས་ནས་ད་ད་ལྟ་གཙོ་བོ་བོད་པའི་སྤྱི་ཚོགས་ནང་ལ་ད་རིང་འདི་ལ་ཨང་དང་པོ་དེ་ཆགས་བསྡད་འདུག་བསམ་པ་དེ་ན་ཁོ་རང Karnataka ནས་ཡིན་ཙང་ར་བ་ན Karnataka གཡས་གཡོན་ལ་བོད་པ་ཨམ་ཅི་གཙོ་བོ་སྤྱི་ཚོགས་ནང་ལ་ཕན་པ་བསྒྲུབ་བསྡད་མཁན་དེ་འདྲས་ཀྱི་ཅིག་ཨམ་ཅི་ཅིག་ལ་ང་ཚོས་ཀྱི་གཟེངས་རྟགས་འདྲ་པོ་དང་ཆེ་མཐོང་གཙོ་བོ་ཁོ་རང་གི་སྤྱི་ཚོགས་ནང་ལ་ཕན་པ་བསྒྲུབ་པའི་ལ་ཡང་ང་ཚོ་གི་རྒྱབ་སྐྱོར་གྱི་མཚོན་བྱེད་ཅིག་ཏུ་ཅིག་གི་གི Scholarship དེ་རེད་ཁོ་རང་གི་ཅིག་གི་ཆེད་ལས་སྒོ་ནས་སློབ་སྦྱོང་སྦྱང་ཡས་དང་སྒོ་ནས་ཁོ་རང་གི་ཅིག་གི་རིག་རྩལ་ཡག་རུ་བཏང་ཡས་དང། དེ་འདྲའི་སྒང་ལ་ང་ཚོས་ཀྱིས་མ་དངུལ་ཆུང་ཆུང་ཅིག་དེ་འདྲས་རེད། གཞན་ཡང་སྨན་པ་དོན་འགྲུབ་བཀྲ་ཤིས་ལགས་ཀྱིས་གསུང་ཡས་ལ་སྤྱིར་བཏང་གཞིས་ཆགས་ཀྱི་ནང་གཏན་བཞུགས་གནང་མཁན་བོད་མི་བགྲེས་སོང་མང་པོ་ཡོད་དུས། ཁོང་ནས་དུས་རྒྱུན་བགྲེས་སོང་ཚོ་དང་གྲྭ་བཙུན་རྣམས་ཀྱི་འཕྲོད་བསྟེན་གྱི་ཐོག་ཐུགས་ཁུར་འབད་བརྩོན་གནང་བཞིན་པ་སྤྱི་དང་ལྷག་པར་དུ་མཆིན་པའི་གཉན་རིམས Hepatitis ཐོག་དོ་སྣང་བཅོས་ཐབས་གནང་བཞིན་པའི་འགྲེལ་བརྗོད་གནང་བྱུང།
ང་རང་གིས་ད་སྤྱིར་བཏང་ལས་ཀ་བྱེད་ཡས་དེ་ཆ་ཚང། ལོ་མི་ནད་པ་མང་ཆེ་བརྒྱ་ཆ་བརྒྱད་ཅུ་ལྷག་ཅིག

འོ་དེ་འདྲ་ཞིག་རེད་དོན་མི་ལགས། སྨན་པ་དོན་འགྲུབ་བཀྲ་ཤིས་ལགས་ནས་ལ་དྭགས་སུ་འཁྲུངས་ཅིང། ཁོང་གི་གཞི་རིམ་སློབ་སྦྱོང་དེ་ལ་དྭགས་བོད་ཁྱིམ་དང་དེ་ནས་རྡ་སྟེང་བོད་ཁྱིམ་གྱི་རྗེས། Indira Gandhi Medical College Simla དང། CMC Vellore བཅས་ཀྱི་ནང་ལོ་ངོ་བཅུ་ཙམ་གྱི་རིང་སྨན་གྱི་སློབ་སྦྱོང་གནང་བའི་རྗེས་ད་བར་འདས་པའི་ལོ་ངོ་བཅོ་ལྔའི་རིང། རྒྱ་གར་དང་བོད་མིའི་སྤྱི་ཚོགས་ཀྱི་ནང་སྨན་པའི་ཞབས་ཕྱི་བསྒྲུབས་གནང་ཡོད་པའི་ནང་ལོགས་ནས། དགའ་ལྡན་བྱང་རྩེ་གྲྭ་ཚང་གི་ནང་སྨན་པའི་ཞབས་ཞུ་བསྒྲུབས་ནས་ལོ་ངོ་བཅུ་དྲུག་བརྒལ་ཡོད་པ་རེད་འདུག་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་མ་གཅིག་ཚོགས་པའི་ཁས་ལེན་ཐེབས་རྩའི་འོག་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གྲངས་ཙམ་ཞིག་ནས་ཕུན་ཚོགས་རབ་རྒྱས་ལགས་དང་ཁོང་གི་བཟའ་ཟླ་ཚེ་རིང་རབ་རྒྱས་ལགས་རྣམ་གཉིས་ཀྱི་དགོངས་བཞེད་ལྟར། ཁོང་རྣམ་པའི་བུ་མོ་བཀྲ་ཤིས་རབ་རྒྱས་ལགས་དང་བློ་བཟང་རབ་རྒྱས་ལགས་རྣམ་གཉིས་ནས་ཕྱི་ལོ་ཉིས་སྟོང་གཉིས་ལོར་བོད་ཁམས་དཀར་མཛེས་ཁུལ་དུ་གྱུང་པ་ཞེས་པའི་སློབ་གྲྭ་ཞིག་ཆེད་འཛུགས་ཀྱིས་ད་བར་སློབ་གྲྭ་དེ་ནས་སློབ་མཐར་ཕྱིན་པའི་སློབ་ཕྲུག་མི་ཉུང་བ་ཞིག་བྱུང་ཡོད་པ་རེད་འདུག་ལ། མ་གཅིག་ཚོགས་པས་བོད་ཕྱི་ནང་གཉིས་ཀྱི་བར་ཁོར་ཡུག་དང་དཔལ་འབྱོར། སྒྲུང་གཏམ་དང་དེ་བཞིན་གློག་བརྙན་སོགས་མཚོན་པའི་དམངས་ཁྲོད་དབར། ཁྱད་ལས་པ་དང་རིག་རྩལ་འདྲ་མིན་ལྡན་པའི་སྐྱེ་བོ་རྣམས་ཀྱི་གླེང་སྟེགས་ཀྱི་སྡིངས་ཆ་བསྐྲུན་པའི་ཁ་བརྡ་ཡིས་མཚོན་པའི་འདུ་འཛོམས་འདྲ་མིན་ཞིག་གོ་སྒྲིག་གནང་བཞིན་པ་དང། གཞན་ཡང་མ་གཅིག་ཚོགས་པས་པཱ་ལགས་ཕུན་ཚོགས་རབ་རྒྱས་ལགས་དང་ཨ་མ་ཚེ་རིང་རབ་རྒྱས་ལགས་རྣམ་གཉིས་ཀྱི་མཚན་ཐོག་ནས་རྒྱ་གར་ནང་བོད་ཕྲུག་སྨན་གྱི་སློབ་སྦྱོང་ཐོན་པ་རྣམས་ལ་མུ་མཐུད་སློབ་སྦྱོང་བྱ་རྒྱུའི་སློབ་ཡོན་གྱི་བྱ་དགའ་ཞིག་གནང་རྒྱུའི་ལས་རིམ་སྒྲོག་ཞུས་རྗེས་སྨན་པ་དོན་འགྲུབ་བཀྲ་ཤིས་ལགས་སུ། རྗེ་བསྟན་པའི་སྒྲའི་སྒོ་བསྒྲགས་ཀྱི་སྨན་གྱི་ཁྱད་ལས་པའི་བྱ་དགའ་དེ་ནི་རིང་མིན་མ་གཅིག་ཚོགས་པའི་འདུ་འཛོམས་ཤིག་གི་སྐབས་གནང་རྒྱུའི་འཆར་གཞི་ཡོད་པ་རེད་འདུག་རྒྱ་གར་ལྷོ་ཕྱོགས་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། ཐེངས་འདིའི་རྡ་སའི་ཉིན་དེབ་ཀྱི་ལེ་ཚན་ནང་བཞུགས་སྒར་སྒམ་རུ་རྟེན་གཞི་བྱས་པའི Barako Cafe ཡི་སྦྱིན་བདག་དཀོན་མཆོག་རབ་བརྟན་ལགས་དང་ལྷན་དུ་སྒམ་རུ་ཁུལ་དུ་བུད་མེད་ཚོས་ཁོང་གིས་གཉེར་བཞིན་པའི་ཚིག་ཇ་ཁང་དེར་དགའ་མོས་གནང་ཕྱོགས་དང་ཚིག་ཇ་ཁང་འདི་གསར་འཛུགས་གནང་བའི་བརྒྱུད་རིམ་སོགས་ཀྱི་སྐོར། འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ལྷན་དུ་གླེང་མོལ་ཞུས་པ་དེ་གཤམ་ལ་གསན་གནང་གི་རེད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་སའི་ཉིན་དེབ་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་སུ་ཆགས་པའི་སྒམ་རུ་དུ། སྦ་ར་ཀོ་ཀེ་ཧྥེ་འམ་ཚིག་ཇ་ཁང་གི། སྦྱིན་བདག་དཀོན་མཆོག་རབ་བརྟན་ལགས་དང་ལྷན་དུ་ཚིག་ཇ་ཁང་དེ་ཉིད་ཀྱི་སྐོར་དང་ཚིག་ཇ་ཁང་དེ་ཉིད་ཐོག་མར་གསར་འཛུགས་བྱས་པའི་གི་དམིགས་ཡུལ་དང་ད་ལྟའི་གནས་བབ། སོགས་ཀྱི་སྐོར་ང་ཚོ་གླེང་མོལ་ལྷུག་པོ་ཞུ་གི་ཡིན།

དུ་བཙུགས་ཡོད་རེད་བ། དེའི་ཐོག་མ་ས་ཆ་དེ་རང་ལ་བཙུགས་ཡས་ཀྱི་དམིགས་ཡུལ་རེད། དེ་ལ་བཙུགས་པའི་རྒྱུ་མཚན་འདྲ་བོ་ཞིག་ག་རེ་ཞིག་ཡིན་ན། དེ་ད་ང་དང་པོ་ཟ་ཁང་ཇ་ཁང་འདྲ་བོ་བཙུགས་དུས་ཉམས་མྱོང་ཙི་གེ་ཡོད་མ་རེད། ཨ་ཉམས་མྱོང་ཙི་གེ་མེད་དུས་ཐོག་མ་དང་པོ་ན་ཡང་མེག་ལོར་འདྲ་བོ་ཡག་རེད་དེ་ས་ཆ་དེ་ཏོག་ཙམ་ཆེ་ས་འདྲ་བོ་བཙུགས་ན་གོང་ཆེན་པོ་ཞིག་རེད་འདུག་ཁང་གླ་དེ་ཚོ་ཡོད་ར། ཨ་དང་པོ་ཉམས་མྱོང་གསོག་ཡག་ཆེད་དུ་འདི་ཡི་ས་ཆ་དེ་སྒམ་རུ་ཡི་ཏོག་ཙམ་མར་ས་ཁུག་ལ་ན་ར། མ་གཅིག་བཙུགས་ཤེ་ན་ལོ་གཅིག་གཉིས་སུ་འདི་ནས་བཙུགས་ཨ་འདི་ནས་ཉམས་མྱོང་ཅིག་བསགས་གཅིག་བྱས་ན་ཡང་འདི་འདྲ་ཡག་པོ་བྱུང་སྲིད་པ་རེད་གཅིག་བྱས་ན་མ་ད་གཅིག་སྔོན་ཆད་ཇ་ཁང་གཅིག་འཛུགས་མྱོང་མེད་དུས་ཡང་ས་ཆ་དང་པོ་ནས་ཀྱི་ས་ཆ་ཡང་དེ་ག་ར་ཡུལ་སྐོར་སྤྲོ་འཆམ་མང་ས་ད commercial area ལ་ད་དེ་དེ་བཙུགས་ན་ཉམས་མྱོང་གཅིག་མེད་དུས་ཡང

ཉམས་མྱོང་བསགས། ཉམས་མྱོང་བསགས། དེ་ལ་དཔག་པའི་ད་རྗེས་མར་ལས་དོན་ཆེན་པོ་གཅིག་ག་འདྲས་བྱེད་དགོས་ཀྱི་འདུག་ཉམས་མྱོང་གི་ཐོག་ནས་ད་གཅིག་མདུན་འགྲོ་ཡ་དེ་དཔེ་གལ་ཆེན་པོ་བྱེད་དགོས་རེད་བ། དེ་ཁྱེད་རང་གཞོན་སྐྱེས་ཆགས་བསྡད་ཡོད་རེད་ང་ཚོ་སྤྱི་ཚོགས་ནང་གཞོན་སྐྱེས་ལས་མེད་མང་པོ་བཞུགས་ཀྱི་ཡོད་རེད། མང་པོ་གཅིག་གི་བསམ་བློ་དེ་འདྲས་འཁོར་གྱི་འདུག་བ། ལས་ཀ་ལས་དུས་ཐོག་མ་ཉིད་ནས་ཁོ་རང་དམིགས་ཡུལ་ཆེན་པོ་བཞུགས་ཀྱི་རེད་བ། ཨ་ནི་ལས་ཀ་གི་དཔེར་ན་གཅིག་གླ་ཡིན་པའི་ནས་མཐོ་བོ་བཞུགས་ཀྱི་ལ། སོ་སོའི་ངོས་ནས་ད་གཅིག་ག་ལབ་དགོས་རེད།

ཆུང་ས་ནས་ཡར་འགོ་བཙུགས་ཡ་ཇོ་ར། དེ་ཡིས་དཔེ་གལ་ཆེན་པོ་བྱེད་དགོས་རེད་འདི་དང་ད་ཅིག་ད་ལྟ་དཀོན་མཆོག་རབ་བརྟན་ལགས་ཀྱིས་ད་ལྟ་དེ་ད་བ་ར་ཀོ་ཚིག་ཇ་ཁང་དེ་འགོ་བཙུགས་ཡ་དེ་གི་དམིགས་ཡུལ་སྐོར་ད་ཉམས་མྱོང་བསགས་ནས་དང་པོ་ཆུང་ས་ཅིག་ནས་འགོ་བཙུགས། ཨ་དེ་ནས་རིམ་པས་རིམ་པས་ཡར་ཅིག་འགྲོ་ཡ་གི་ནས་བསམ་བློ་དེ་ཤུགས་ཆེན་པོ་ཡོད་ལབ་ནས་གསུངས་སོང་ང། ད་ངས་དྲི་བ་གཉིས་པ་དེ། ཁྱེད་རང་གིས་ད་ནི་ཚིག་ཇ་དེ་གང་བཙུགས་ཡའི་དམིགས་ཡུལ་སྐོར་སོ་སོ་དཔེར་ན་རྐང་པའི་སྒང་ན་ལ་ཡང་ཅིག་རེད། རེད་བ་སོ་སོ་སོ་གི་ཚོང་ལས་ཞིག་གཉེར་དགོས་རེད།

སོ་སོའི་གཞོན་སྐྱེས་སུ་ཡིན་ན་ཡང་དང་པོ་དམིགས་ཡུལ་ཅིག་དགོས་ཡ་དེ་གལ་ཆེན་པོ་ཡོད་རེད་བ་མི་ཚེ་མི་ཚེ་ཅིག་ནང་ལ་དམིགས་ཡུལ་ཅིག་འཛིན་དགོས་ཡ་དེ་གལ་ཆེན་པོ་འདྲ་བོ། དམིགས་ཡུལ་ཅིག་དམིགས་ཡུལ་ག་རེ་ཡིན་ན་འགྲིག་ཡོད་ད་སོ་སོ་ཁ་ཤས་ནི་ཅིག་ད་ཅིག་ཚོང་པ་བྱེད་སྙིང་བྲོ་ཡོད་ཁ་ཤས་ནི་རྩོམ་པ་པོ་བྱེད་ཁ་ཤས་སྒྱུ་རྩལ་བ་ཁ་ཤས་ཡང་ཅི

གཅིག་ག་ལབ་དགོས་རེད་ཚིག་བསྡད་ཡག་གི་དེ་འདྲའི་སྒྲ་ཞིག་གོ་རྒྱུ་ཡོད་རེད་དེ་ད་ལྟ་དཀོན་མཆོག་རབ་བརྟན་ལགས་ཁོ་རང་ཚོ་གི་ཚིག་ཇ་ཁང་གི་ཐབ་ཚང་ནང་ལོགས་ལ་ད་ནི་ད་ད་ཞལ་ལག་རེད་དེ་ནང་བཞིན་གི་ཡང་གཅིག་ད་མངར་ཟས་རེད་དེ་ཚོ་ད་བཟོ་བཞིན་པའི་གི་ད་ནི་གནས་སྟངས་ཆགས་བསྡད་གི་འདུག་ཨ་ནེ་ད་དཀོན་མཆོག་རབ་བརྟན་ལགས་ད་ད་དེ་བཙུགས་ནས་ད་རྒྱུན་རིང་པོ་ཞུགས་ཐུབ་གི་ཡོད་མ་རེད་ཡིན་པས་ན་ད་ང་ཚོ་དུས་རྒྱུན་ཕར་ཚུར་ཅིག་འགྲོ་བའི་སྐབས་སུ་ཨ་ནེ་ག་དུས་ཡིན་པས་ནས།

ལས་སླ་བོ་དེ་འདྲ་མི་འདུག་ཡང། སྔོན་མ་བསམ་པ་ནང་བཞིན་ལས་སླ་བོ་དེ་འདྲ་མི་འདུག་ཨ། དེ་ནང་བཞིན་ཡང་ད་འདི་གི་ད་ལོ་གཅིག་ལོ་གཅིག་ཟིན་ཙམ་རེད་ད། ལོ་གཅིག་ནང་ནས་ཡང་རྒྱ་སྐྱེད་འདྲ་བོ་བྱས། ཨ་ནི། ཨ་ནི་རྒྱ་སྐྱེད་བྱས་པ་མ་ཚད་ད་ང་རང་འདིའི་ཉམས་མྱོང་དེ་ད་ག་རེ། ད་ག་ལ་བའི་འདི་ནང་ལ། ད་ཕྱི་ཤུགས་ཅིག་ག་རེ་བྱུང་སོང་ལབ་ཡོད་ར། ཐུབ་བྱ་ཐུབ་བྱ། ཐུབ་བྱ་ཕྱི་ཤུགས་ཅིག་ག་རེ་བྱུང་ལབ་ན། ཨ་དཀའ་ལས་རྒྱབ་རྒྱུ་ན། ས་ཆ་གཞན་པ་ཅིག་ལ་ད་རྗེས་ལ་མེག་ལོར་འདྲ་བོ་དེ་འདྲའི་དང་ཡང་ས་ཆ་གཞན་པ། མེག་ལོ་ཡིན་དགོས་མ་རེད། ཡང་ས་ཆ་གྲོང་ཁྱེར་ག་བ་འདྲ་ཅིག་ཡིན་ན་ཡང།

ཐུབ་པའི་ལས་མང་པོ་ཡོད་རེད་ལགས། ད་ད་འདི་ཁྱང་གསུངས་པ་དག་རང་རེད་ད། དེ་ནས་ད་ཆུང་ས་དེ་ནས་ཉམས་མྱོང་ཅིག་བསགས། དེ་གི་སོ་སོ་ལ་གདེང་ཚོད་དེ་ག་རེ་བྱུང་ཟེར་ན་ད་མ་འོངས་པ། ཆེན་པོ་ཞིག་བཙུགས་པའི་ནས། རེད་བ་ས་ཆ་ཅིག་གྲོང་ཁྱེར་ཡིན་པའི་ནས་རེད་ད་ཅིག་མི་མང་པོ་ཡོད་ས་ཅིག་ལ་ཡིན་པའི་ནས་རེད། ཚོང་ཡག་པོ་རྒྱུག་ས་ཅིག་ལ་བཙུགས་པའི་ནས། ཉམས་མྱོང་དེ་ཡོད་རེད་བ། ཐོག་མ་ད་དཀའ་ལས་བརྒྱབ་ཚར་རེད་བ། དེ་གི་ཐོག་ནས་རྗེས་མ་དེ་ལ་ཕན་ཞུགས་ཤུགས་ཐོགས་རེད་བ། རེད་བ། ད་ངས་དྲི་བ་གཞན་ཅིག་དེ་ག་རེ་ཡིན་ལབ་ན།

དེབ་དེ་བསྒྱུར་ཡག་གི་གོང་ས་སྐུ་ཕྲེང་བཅུ་གསུམ་པའི་རྣམ་ཐར་གྱི་དབྱིན་ཇི་ནང་གྱི་མདོ Charles Bell བྲིས་སྐད། དེ་ངས་ད་ག་ཇི་ལྟ་བསྒྱུར་ཡག་གི་བསམ་བློ་ཅིག་གཏོང་རེད། ཡིན་ན་ཡང་ད་དེ་ད་བྱུང་མ་སོང་ད་ད་ལྟ་དུས་ཚོད་འདང་གི་མི་འདུག།

མངའ་སྡེ་གཞན་པ་ནས་ཕེབས་པའི་བོད་པ་ཞིག་གལ་སྲིད་བར་སྐོར་ཚིག་ཇ་ཁང་ནང་དུ་ཡོང་གི་འདོད་པ་ཡོད་པས་ན། བར་སྐོར་ཚིག་ཇ་ཁང་གི་ངོས་ནས་ཁོ་རང་ཚོ་ལ་ཡང་ཚིག་ཇ་ཁང་གཞན་པ་དང་མ་འདྲ་བར་དམིགས་བསལ་ད་མངར་ཟས་ཡིན་པའི་ནི་རེད་རེད་བ། ནི་བཏུང་བྱ་ཡིན་པའི་ནི་རེད་ཨ་ནི། ཟས་རིགས་ཡིན་པའི་ནི་རེད་ད་ཞལ་ལག་དམིགས་བསལ་རོགས་ཅིག་ཁོ་རང་ཚོ་ལ་ག་རེ་རོགས་ཅིག་རྣམ་པ་ཚོའི་ངོས་ནས་ཅིག་དེ་བསྐྲུན་ཐུབ་ཀྱི་ཡོད་ན་ཁོང་ཚོ་ལ།

ད་བག་ལེབ་དེ་ཉི་མ་གཅིག་སྔོན་ལ་གྲ་སྒྲིག་འདྲ་བོ་བྱེད་དཀའ་ལས་དོ་མ་གཏོགས་དེ་ཡང་འཕྲོད་བསྟེན་ཡག་པོ་ཡོད་ཀྱི་ཡོད་ད་ང་ཚོ་ཡི་མང་ཆེ་ཤོས་ད་གཙོ་བོ་འགྲོ་དེ་བརྩིས་ཡོད་རེད། གནང། ད་གཟོད་ད་དཔེར་ན་ཚིག་ཇ་ཁང་གཅིག་ལ་གཅིག་ག་ལོར་ད་མི་དེ་ཡོང་མཁན་འབྱོར་ར་དེ་དུས་ཚོད་རོགས་ཁྱད་པར་ཡོད་ན་དཔེར་ན་དབྱར་ཀ་དགུན་ཀ། གཅིག་དུས་ཚོད་འདུག་ཨ་དཔེར་ན་རྡ་རམ་ས་ལ་འདྲ་བོ་ཡིན་པས་ན་ད་ཅིག་ཡུལ་སྐོར་སྤྲོ་འཆམ་པ་ཕེབས་ཡག་གི་དུས་ཚོད་འདི་དབྱར་ཁ་བྱས་དགུན་ཁ་གཉིས་ཆར་འདུག་འདུག་གནམ་གཤིས་ད་ཅིག་སྐྱིད་པོ་བྱས་མི་མང་པོ་ཞིག་ཅིག་ཡོང་གོ་ར་རྣམ་པ་ཚོའི་ཚིག་ཇ་ཁང་དེ་ལ་ཡང་ཅིག་དེ་མི་ཡོང་མཁན་འབྱོར་ར་དེ་དུས་ཚོད་མང་ཤོས་འདི་མི་མང་ཤོས་འདི་ག་དུས་ཡོང་གི་ཡོད་ན་དུས་ཚོད་རོ་འབྱོར་ར་དེ། ད་ང་ཚོ།

ཞོགས་ཀས་ནི་ད་ང་ཚོའི་ཆུ་ཚོད་དགུ་པ་ནས་འགོ་འཛུགས་དུས་ནི་ད་ལས་ཁུངས་འགྲོ་མཁན་ཚང་མ་ད་འགྲོ་ཚར་ར། ཞོགས་ཀས་ནི་དེ་འདྲ་བྱེད་མི་འདུག་མང་ཆེ་ཤོས་ད་ཆུ་ཚོད་ལྔ་པའི་རྗེས་ལ་རེད་ཡོང་མཁན་ཚང་མ་ཡོང་ར། ང་ཚོ་ཡོང་ན། ནམ་དུས་ད་ད་ལྟ

ཨ་ནི། ད་ག་ནང་བཞིན་གྱི་ཡང་གཅིག་དེ་འདྲའི་དཔེར་ན་ཚོང་ལས་ཅིག་གཉེར་བའི་སྐབས་སུ་ངང་རྒྱུད་རིང་པོ་དགོས་པའི་གལ་ཆེན་པོ་རེད་དོ། ཉི་མ་གཅིག་ལ་ཚོང་མེད་པས་ནི་ཚོང་མི་འདུག་བསམ་བྱས་ཡང། གཅིག་བློ་མ་གཅིག་ག་ལོར་སུ་བློ་མ་ཞུམ་པ་ཞོར་ར། ཡང་ཉི་མ་བཞི་ལྔ་ཚོང་ཡག་པོ་རྒྱུག། བྱས་ན་ཡང་སོ་སོ་ཞུ་གཅིག་ག་ཏྲ་པད་བོ་རྒྱུག་བསམ་ནས་ཡང་བྱས་ལ་ཡང་ཡོང་གི་མི་འདུག་ཨ། ངང་རྒྱུད་རིང་པོ་བྱས་བསྡད་དགོས་ཀྱི་འདུག་ཨ། ད་དེ་ག་ཚང་མ་ད་ནི་ཁྱེད་རང་གིས་ད་བཀའ་མོལ་གནང་ཕོད་ཀྱི། བརྒྱུད་རིམ་ནང་བལྟས་པས་ན་ད་ཅིག་གཞོན་སྐྱེས་གཅིག་ང་ཚོའི་ད་ཅིག་རླུང་འཕྲིན་གསན་མཁན་ཁོ་རང་ཚོ་དཔེར་ན་འདི་བསླབ་བྱ་འདི་ལེན་ཡག་དགོས་འདི་དཔེ་གལ་ཆེན་པོ་ཆགས་བསྡད་ཀྱི་འདུག་ཨ། ད་ནི་ད་ངས་དྲི་བ་ཐ་མ་འདི་ད་བོད་པའི་གཞོན་སྐྱེས་གཅིག་རེད་རེད་པ། སོ་སོ་རྩོམ་ལ་དགའ་བོ་ཡོད་རེད་ཨ་ནི་ད་བསྒྱུར་རྩོམ་ད་འདི་ད་ཕྱག་ལས་མང་པོ་གནང་ཡོད་རེད། ད་ལྟའི་དུས་ཚོད་ད་ཅིག་ག་ལོར་དེ་ལ་ཡང་དུས་ཚོད་ཞུ་གཏོང་དགོས་དུས་ད་ཅིག་བློས་གཏོང་བྱས་བྱས་སོ་སོས་ད་ཅིག་ག་ལོར་རྩོམ་དེ་བས་ད་དུས་ཚོད་ཕྱག་ལས་མང་པོ་ཞིག་ཅིག་གནང་ཐུབ་ཡོད་མ་རེད་པ།

ངའི་མི་ཚེའི་ནང་ལོགས་ནས་དེ་སྔ་གོ་སྐབས་དེ་འདྲ་ཅིག་ཡོད་འདི་ཤོར་སོང་དེ་ལ་གནོང་འགྱོད་ཡོད་དེ་ལ་འགྱོད་པ་ཡོད་ལབ་ཕྱོགས་ར། དེ་འདྲས་ཀྱི་ཅིག་ཀྱང་འདི་ཡོད་ན་ཚོར་བ་རོགས་ཅིག་ར་བསམ་ཚུལ་ག་རེ་ཡོད་འདི་ང།
ད་ངས་ད་གི་ད་ལྟ་བར་དུ་ཡང་ཅིག་ད་ལྟ་ཅིག་ཤོར་མ་ཐག་ཅིག་ཡོད་ར། ངའི་འདིའི་ནང་ལ་ཡང་ཚིག་ཇ་ཁང་འདིའི་ནང་ལ་འདྲ་ཅིག། ང་རང་ཞོ་སྦྱོང་བསྡད་འདུག་འདྲ་བོ་ཅིག་བཤད་སོང་ད་ལྟ་བར་དུ། ཡིན་ན་དེ་རང་རེད་མི་འདུག་ད་ངས་བསམ་བློ་གཏོང་ར། དེ་དེ་འདྲའི་འདྲ་བོ། གཙོ་བོ་གཅིག་ངའི་ད་བཟའ་ཟླ་ཡོད་ར། ལྷ་བ། ཀ་ལི། མོ་རང། ཀ་ལི། གཙོ་བོ་རྒྱབ་གཉེར་ད་མོ་རང་རེད། ཨ་མོ་རང་གི། མོ་རང་འདྲ་ཚོད་ན་ག་འདྲའི་འདྲ་བོ་རེད་ན། ས་སྔོན་མ་ནས་ཅིག། བེག་འདྲ་བོ། ད་བེག་རིགས་འདྲ་བོ། ས་སྔོན་མ་ནས་ཤུགས་རྒྱག་རྒྱུ་ཡིན་ར།

ཁ་ལག་དུས་སུ་ཡང་རྟག་པར་སྤྲད་མ་མཐོང་འགྲོ། ཡང་མཚམས་སུ་དུས་ཚོད་མང་པོ་འགོར། ད་ད་དུང་ཡང་ང་ཚོའི་ལམ་ཀ་ཡག་པོ་ཆགས་ཡོད་མ་རེད་ཡིན་ན་ཡང། ད་ཁོ་ཚོ་ཚང་མའི་བསམ་ཤེས་དཔེ་ཡག་པོ་བྱས་མཚམས་སུ། དེར་དེར་མ་ད་ཕོར་པ་དུ་སུ་ཡ་སྐྱེ་ག་ད་མཚམས་སུ་ཡང་ད་ཁོ་ཚོ་སྒུག་དགོས་ཡ་ད་དེ་ཚོ། ང་ཚོ་ད་བར་དུ་དངོས་གནས་གི་ཅིག་གསོན་ཤུགས་བསྐྱེད་མུ་མཐུད་འགྲོ་དགོས་ཡ་ད། མི་དམངས་དེ་གམ་རུ་ནང་ནས་བསྡད་དེ་གས་དུ་སུ་དཔེ་ཡག་པོ་ཆགས་སོང་ང་རུ་ད་སེམས་གཏིང་ནས་ང་རང་འདྲ་ཟུ་ན་དེ་བསམ་དགོས།

དབུས་བོད་མིའི་སྒྲིག་འཛུགས་དང་ཆབ་སྲིད་བཙོན་ཟུར་བར་འབྲེལ་ལམ་དམ་ཟབ་གཏོང་རྒྱུའི་ཆེད་ཨོ་སི་ཁྲུ་ལི་ཡའི་གྲོང་ཁྱེར་སིད་ནི་ནང་ཉིན་གྲངས་གཉིས་རིང་ཚོགས་འདུ་ཞིག་སྐོང་ཚོགས་གནང་རྒྱུ་ཡིན་པར་དམིགས་ཏེ། བདེ་སྲུང་བཀའ་བློན་རྒྱ་རི་སྒྲོལ་མ་མཆོག་དང་བདེ་སྲུང་དྲུང་ཆེ་གཙོ་བོར་གྱུར་བའི་བདེ་སྲུང་ལས་ཁུངས་ཀྱི་ལས་བྱེད་ཁག་ཅིག་ཨོ་སི་ཁྲུ་ལི་ཡའི་གྲོང་ཁྱེར་སིད་ནི་ནང་ཆེད་ཕེབས་གནང་ཡོད་པ་རེད།